དེ་གི་འོག་མིན་གྱི་སླེབས་དུས་སྐབས་ལ་འོག་མིན་གྱི་ལྷ་ལ་དེ་ནས་ལུས། ཆིག་ཁྲི་དྲུག་སྟོང་འོ་ད་དེ་དཔག་ཚད་འོ་ད་དེ་འདྲ་གཅིག་བྱས་ནས་ཟིན་གྱི་ཡོད་རེད། ལུས་ནི་ཉིས་འགྱུར་ཉིས་འགྱུར་ཏེ་ཉིས་འགྱུར་ཡིན་པ་བྱེད་ཡ་ལ་ད། སྤྲིན་མེད་ཀྱི་ལུས་ཚད་དེ་ལ་དེ་ག་རང་བྱེད་ཀྱི་ཡིན་ན། དེ་ནས

དེ་ནི་ལུས་ལ་ཉིས་འགྱུར་ཉིས་འགྱུར་ཡིན། ལུས་ལ་ཉིས་འགྱུར་ཉིས་འགྱུར་ཏེ། ཉིས་འགྱུར་ཉིས་འགྱུར་བྱེད་པ་དེའི་ནང་ད་དམིགས་བསལ་ནུབ་ཅིག་བྱས་ནས་སྤྲིན་མེད་དེ་ལ་དེ་ནི་དཔག་ཚད་གསུམ་དག་དོར་དགོས་ཡོད། དེ་དོར་ནས་ནི་ཡང་ཉིས་འགྱུར་དེ་ག་རྩི་ཡ་ཡིན། ད་འདི་ལུས་བོངས་ཀྱི་ཚད་དེ་དེ་འདྲ་བ། ད་ཚེ་ཡི་ཚད་བཤད་ཡོད། འོ་ན་འདི་ཚེ་གི་ཚད་འདྲ་བ་དེ་ག་འདྲ་ཞེ་ན། ཨ་ནི།

འཇིགས་ཡ་སྟེ་སྣོད་ཀྱི་འཇིགས་དེ་ལ་སྟེ། དུག་གི་འཇིགས་ཀྱི་རུ་བ་སྣོད་ཀྱི་འཇིགས་ལ་འཇིགས་པ་དེ་ལ་ཡང། བ་གས་གཅིག་མ་དང་མགོ་དགུ་ཡོད་མ་ལ་ཆགས་པ་དང། འཇིགས་པ་གཉིས་པོ་དེ་བ་གས་རེ་རེ། དེ་ནི་བཅུད་སེམས་ཅན་དེ་ཚེ་ནི། ཆགས་པ་དང་གནས་པ་རྩོལ་ལས་ནི་བ་གས་དེ་ནི། བའི་མ་ལྔ་ཡོད་རོ། ཨ་ཐ་དུག་ཅན་ནོ། འདི་རྣམས་མ་ལྔའི་ཐ་མ་ནི། ལོ་བཅུ་དང་པོ་དཔག་ཏུ་མེད། འདི་ན་གསུངས་ཡ་དེ་ལ་བ་འཛམ་བུ་གླིང་པ། འཛམ་བུ་གླིང་པ་རེད་བ། དེ། ལོ་དེ་མ་ངེས་པ་ཡིན། དཔེར་ན་སྒྲ་མི་སྙན་པ་ཡིན་ན་དེ་ནི་ངེས་པ་ཡིན་ཟེར་ཡ་དེ་ག་རེ་རེད་ཟེར་ན་ཚེ་ལོ་སྟོང་ཏག་ཏག་བསྡད་རྒྱུ་ཡོད་རེད་བ་དེ་ལོ་ངེས་པ་ཅིག་ཡོད་རེད། ཨ་ནི་བ་ལང་སྤྱོད་པ་དང་ལུས་འཕགས་པོ་ཡིན་ན་དེ་གི་ཕྱེད་ཕྱེད་སྤངས་ནས་དེ་ལོ་ལྔ་བརྒྱ་དང་ཨ་ནི། བུ་ག་ཚོད་རེད། ཉིས་བརྒྱ་ལྔ་བཅུ་བྱས་ནས་ད་ཁོ་ལ་ཚེ་ཚད་འདི་ཡིན་ཟེར་ནས་ད་ངེས་བཟུང་བྱེད་ཡ་ཡོད་རེད་བ།

དེ་ཅི་ལྟ་ཅི་ཡི་ཚེ་ཚད་དེ་ཡིན་ཟེར་གྱི་ཡོད་རེད་བ། འདི་ན་མ་ངེས་ཐ་མ་ནི་ལོ་བཅུ་དང་ལོ་བཅུ་དང་པོ་དཔག་ཏུ་མེད། ད་དང་པོ་དེ་ནི་ཚེ་ལོ་དཔག་མེད་ཡིན་ཟེར་གྱི་ཡོད་རེད་བ། དང་པོ་དཔག་ཏུ་མེད། ད་འདི་མི་གི་ཚེ་ཚད་དེ་ད་དེ་འདྲ་ཅིག་ཡིན་ཟེར་གྱི་རེད་ད། མི་མི་གི་ཚེ། ད་ཚེ་ཚད་བཤད་རྒྱུའི་སྐབས་ལ། འོ་ན། འདོད་ལྷ་གི་ཚེ་ཚད་དེ་ག་འདྲ་རེད་ཟེར་ན་ད་འདི་ད་འདི་ཅིག་གསུང་གི་ཡོད་རེད། དེ་ནས་མི་རྣམས་ཀྱི་ལོ་ལྔ་བཅུ་ལ། འདོད་པ་དག་གི་ལྷ་རྣམས་ནི་འོག་མ་དག་གི་ཉིན་ཞག་གཅིག།

དེ་ནས་རོ་བ་ད། མི་རྣམས་ཀྱི་ལོ་ལྔ་བཅུ་ལ། འདོད་པ་དག་གི་ལྷ་རྣམས་ལས། འོག་མ་དག་གི་ཉིན་ཞག་གཅིག་ཟེར། འོག་མ་དེ་ག་རེ་ཟེར་ན། རྒྱལ་ཆེན་རིགས་བཞི་ལ་བརྩི་གི་ཡོད་རོ། འདོད་ལྷ་རིགས་དྲུག་གི་ནང་ན་འོག་མ་བརྩི་གི་ཡོད་རོ། འོག་མ། དེ་ཡི་ཞག་པོ་གཅིག་ལ། མི་ལོ་ག་ཚོད་ཡོད་རོ་ཟེར་ན་མི་ལོ། དེ་ནས། ལྔ་བཅུ་ཐམ་པ་ལ་ཉིན་ཞག་གཅིག་ཡིན། ལྔ་བཅུ་ཐམ་པ་ལ་ཉིན་ཞག་གཅིག་ཡིན། དེ་ནས་དེ་འདྲ་བྱས་ན། ཁོ་རང་གི། རང་གི་ཚེ་ཚད་དེ་བྱས་ན། དེ་ནས་རང་ལོ་ལྔ་བརྒྱ་ཡིན། རང་ལོ་རང་ལོ་ལྔ་བརྒྱ་དེའི་ཚེ། གོང་མ་གཉིས་ཀ་ཉིས་འགྱུར་རོ་ཞེས་པ་དེ་གོང་མ་གཉིས་ཀ་ཉིས་འགྱུར་གཉིས་ཀ་ཉིས་འགྱུར་ཡིན་ཟེར་ཏེ་ག་རེ་ཟེར་ན། དེ་ནི་ཞག་གྲངས་ཚེ་དེ་དེའི་འོག་མ་གི་ཉིས་འགྱུར་འགྲོ་དགོས་རེད་དཔེར་ན། དེ་ནི་ལྔ་བརྒྱ་དེ་ཡང་དེ་ལ་དེ་ནི་གཅིག་སྟོང་བརྩི་དགོས་དགོས་རོ། གཅིག་སྟོང་དེ་ནི་དེའི་གོང་མ་དེ་ལ་དེ་ནི་ཉིས་སྟོང་བརྩི་དགོས་རོ་བ་འོ་ད་དེ་བྱས་ན། ཚེ་ཚད་དེ་ཡང་དེ་ནི་རྒྱལ་ཆེན་རིགས་བཞི་ལ་རང་ལོ་ལྔ་བརྒྱ་རོ་བ། སུམ་ཅུ་རྩ་གསུམ་ལ་དེ་ནི་རང་ལོ་ཆིག་སྟོང་རོ་བ།

ནི། བྱ་གི་སྐད་བརྒྱབ་མ་བརྒྱབ་དེ་འདྲ་དང། མེ་ཏོག་ཁ་བྱེ་བ་དང་མེ་ཏོག་ཚོ་ཁ་ཟུམ་པ་དང་དེ་འདྲ་གི་བྱེད་པ་དང། ནི། གཉིད། ལོག། འདོད་པའི་གནས་སྐབས་དང་གཉིད། ནི། སངས་པའི་གནས་སྐབས་དེ་འདྲ་ཡོད་དང་དེ་འདྲ་གི་ཆ་ནས་ནི། དེ་ནི། ཉིན་མཚན་དེ་འདྲ་བརྩི་གི་རེད། དེ་འདྲ་མ་གཏོགས། དེ་གས། ཉི་མ་འཆར་ནུབ་ནུབ་དེ་འདྲ་གི་བརྩི་ཡ་དེ་དེ་འདྲ་མ་ཡིན། དེ། དེ་གས། འདོད་ལྷ་ཚོ་ལ་དེ་ནི།